ལགས་སོ་ད་དེ་རིང་གི་བརྙན་ཐུང་འདི་ནང་ངས་ག་རེ་བྱས་ཡོད་ཞུས་པ་ཡིན་ན་ད་ང་ཚོ་ཚང་མ་མི་ཚང་མ་གིས་དགའ་མོས་བྱེད་ཡས་གཅིག་ཐུན་མོང་གཅིག་ག་རེ་ཡོད་ཞུས་པ་ཡིན་ན་གཞས་དང་ཞབས་བྲོ་ལ་དཔེ་དགའ་ཡས་ཅིག་རེད་བ། ཨ་ནི་སོང་ཙང་ད་འདི་ང་ཚོ་རིན་པོ་ཆེ་ཀྱི་དུ་གསུང་གི་རེད་ད་རེད་བ་ག་དུས་ཡིན་ན་ཡང་གཅིག་མི་ཚང་མ་གིས་གཞས་དང་ཞབས་བྲོ་བྱས་ད་གཞས་ཉན་པ་རེད་ཟེར་ན་འདི་སེམས་པ་སྐྱིད་པོ་ཆགས་འགྲོ་ཡ་འདི་ཐུན་མོང་རེད་ཤག་ལབ་ཡས་ཅིག་རེད་བ། ད་འདི་གཞི་ལ་བཞག་པའི་ཐོག་ནས་ང་ཚོ་དེ་རིང་ཡི་གེ Ed Sheeran ལབ་ཡས་དབྱིན་ཇི Singer གཞས་པ་ཅིག་རེད་བ་ཁོ་རང་གི་གཞས Perfect ལབ་ཡས་གཞས་དེ་ད་དཔེ་སྐད་གྲགས་ཆེན་པོ་རེད་བ་ཉིས་སྟོང་བཅུ་བདུན་ནང་གཞས་འདོན་རྒྱུ་འགྲོ་བ་ཅིག་རེད།

གཉིས་གསུམ་དེ་འདྲ་བཏང་གི་ཡོད་རེད་གཟའ་ཟླ་བ་ཕུར་བུ་སྤེན་པ་གསུམ་ལ་སླེབས་ཀྱི་ཡོད་རེད་ཕྱི་དྲོ་ཆུ་ཚོད་བཞི་དང་ཕྱེད་ཀའི་ཐོག་ནས་གལ་སྲིད་ལྷན་རྒྱས་སུ་ཅིག་བོད་སྐད་བཤད་ཀྱི་ཡོད་པ་དང་བོད་སྐད་ཐོག་ནས་དབྱིན་ཇི་སྦྱང་འདོད་ཡོད་པ་ཡིན་ན་ཡིན་གཅིག་ང་ཚོའི channel དེར subscribe གནང་རོགས་གནང་ལགས་སོ་ཡིན་ན་ཡང་དེ་རིང་གི་བརྙན་ཐུང་འདི་ནང་ངས་གཞས་ད་འགྲེལ་བཤད་རྒྱག་ཡས་ཅིག་མ་གཏོགས་གཞས་ངས་བཏང་ཐུབ་མ་རེད་ད་རེད་བ་གཅིག་ང་རང་སྐད་ཡག་པོ

ཨ་ནེ། མོས་ཀྱིས་ངའི་གི་ང་རང་གི་དམིགས་ཡུལ་འདྲ་བོ་དང་མདུན་ལམ་ག་རེ་ཡོད་པ་ཡིན་ནའི་མོ་རང་ལ་ཡང་དེ་རང་འདུག་ལབ་ཡས་ཅིག་རེད་བ and I hope ངའི་རེ་བ་ལ་ཉི་མ་གཅིག་ང་རང་གཉིས་ཀྱི་ནང་དེ་གཅིག་རང་ཆགས་སྲིད་ཀྱི་རེད་ང་གིས་ཁྱེད་རང་གི་ནང་དེ་ངའི་ནང་ལབ་དུས་ད་ནང་མཉམ་དུ་ལབ་དུས་ནང་མི་གཅིག་ཟེར་མེད་ཀྱི་ང hope བྱེད་ཀྱི་ཡོད་རེ་བ་བྱེད་ཀྱི་ཡོད། I found a lover།